ཟླ་བ་བཅོ་བརྒྱད་ལྷག་གི་རྗེས་སུ་མཐར་ནད་འགོག་སྨན་ཁབ་ཆ་ཚང་རྒྱབ་གྲུབ་པའི་རྒྱལ་སྤྱིའི་སློབ་ཕྲུག་དང་གཞིས་སྤོ་བ་རྣམས་ཨོ་སི་ཀྲི་ལི་ཡར་སླར་ཡང་དམ་བསྒྲགས་མེད་པའི་ཐོག་ཡོང་ཆོག་པ་བཟོས་ཡོད་པས་སིད་ནིའི་རྒྱལ་སྤྱིའི་གནམ་ཐང་བྲེལ་འཚུབ་གྱུར་ཡོད་པ་རེད། ཛེལ་བི་ཧྥི་ལོ་རེས་ལགས་ནི་རྒྱལ་སྤྱིའི་སློབ་ཕྲུག་ཞིག་ཡིན་པ་དང། ཁོ་རང་ཨོ་སི་ཀྲི་ལི་ཡར་སློབ་སྦྱོང་ཆེད་ཡོང་བར་ལོ་གཉིས་ཙམ་སྒུག་ཡོད་པས་བརྒྱུད་རིམ་དེ་ཧ་ཅང་ཁག་པོ་བྱུང་ཡོད་པ་འགྲེལ་བརྗོད་གནང་དོན།

སྐུ་ཞབས Flores ལགས་ཁོང་དེར་སློབ་སྦྱོང་བྱེད་འགོ་ཚུགས་ཀྱི་ཡོད་ཀྱང་ད་དུང་ཡང་རྒྱལ་སྤྱིའི་སློབ་ཕྲུག་འབུམ་གཅིག་དང་ཁྲི་གསུམ་ཙམ་ཞིག Australia མཐོ་སློབ་ཁག་ཏུ་སློབ་སྦྱོང་བྱེད་བར་སྒུག་བཞིན་ཡོད་པ་རེད། Catriona Jackson ལགས་ནི Australia མཐོ་སློབ་མཐུན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་ཡིན་པ་དང་ཁོང་མོས་རྒྱལ་སྤྱིའི་ས་མཚམས་སྒོ་རྒྱག་དམ་དྲག་གིས་རྐྱེན་པས་མཐོ་སློབ་ཁག་ལ་ཐད་ཀར་གནོན་ཤུགས་ཕོག་ཡོད་ཚུལ་འགྲེལ་བརྗོད་གནང་དོན།

ནད་ཡམས་མ་བྱུང་གོང་ལ་ཨོ་སི་ཀྲི་ལི་ཡ་ནི་རྒྱལ་སྤྱིའི་སློབ་ཕྲུག་ཕོན་ཆེ་ཤོས་འགྲོ་སའི་རྒྱལ་ཁབ་ཨང་གཉིས་པ་དེ་ཆགས་ཡོད། དེ་ཡང་ས་མཚམས་སྒོ་བརྒྱབ་པར་བརྟེན། འགྲུལ་པ་སྣེ་ལེན་གྱི་ཚོང་ལས་ཁག་ལ་ལས་བྱེད་པ་དང་འགྲུལ་པ་མེད་པའི་དཀའ་ངལ་ཆེན་པོ་འཕྲད་ཡོད། ཁུ་ལུན Stir Fry ཞེས་པའི་ཟ་ཁང་གི་སྦྱིན་བདག་ཧའོ་ཝིན་ཆུའུ་ལགས་ཀྱིས་གཞིས་སྤོ་བར་ཡོང་ཆོག་པ་བཟོས་པར་དགའ་བསུ་ཡོད་ཅེས་ཁོང་གིས་གསུངས་དོན།
རྒྱ་ནག་དང་ཧོང་ཀོང་སོགས་ལས་རྒྱལ་སྤྱིའི་སློབ་ཕྲུག་མུ་མཐུད་ཡོང་ཐུབ་པ་ནས་ང་ཚོའི་ཚོང་ལས་ལ་ཕན་ཐོགས་ཀྱི་ཡོད། སློབ་ཕྲུག་ཁོང་རྣམ་པ་ང་ཚོའི་ཚོང་ལས་འཕེལ་རྒྱས་ཆེད་ཕན་ཐོགས་ཆེན་པོ་བྱུང་གི་ཡོད། ཡང་གཞིས་སྤོའི་གནད་དོན་ཐད་ལམ་སྟོན་པ་སྐུ་ཞབས George Lombard ལགས་ཀྱིས། ལག་ཤེས་དང་རྩལ་ཡོད་པའི་གཞིས་སྤོ་བ་རྣམས་དགོས་མཁོ་ཆེན་པོ་ཡོད་པས་ཁོང་རྣམ་པར་ས་མཚམས་སྒོ་ཕྱེ་ཡོད་ཅེས་ཁོང་གིས་གསུངས་དོན། We are aware of an enormous unmet. Australia ནང་ལས་བྱེད་པའི་དགོས་མཁོ་ཧ་ཅང་ཆེན་པོ་ཡོད་པས་གཞིས་སྤོ་བ་ལག་རྩལ་དང་ལག་འཁྱེར་ཡོད་པ་རྣམས་དེར་སླེབས་ན་དགེ་མཚན་ཆེན་པོ་ཡོད། ཕྱིའི་རྒྱལ་ཁབ་ཁག་ལས་མི་སྟོང་ཕྲག་ལྔ་བཅུ་ཙམ་ཞིག Australia ལ་ལས་ཀའི་ཆེད་ཡོང་བར་གྲ་སྒྲིག་གནང་བཞིན་ཡོད།